འདི་ལོའི་སྤྱི་ཟླ་ལྔ་པའི་ནང་རྒྱ་གར་བྱང་ཤར་མཐའ་མཚམས་མངའ་སྡེ་མ་ནི་པུར་དུ། མི་རྒྱུད་སྡེ་ཤོག་ཞིག་གི་སྐྱེས་པ་མང་པོས་སྡེ་ཤོག་གཞན་ཞིག་གི་བུད་མེད་གཉིས་དམར་རང་བཟོས་ཏེ་ཁྲོམ་གཞུང་སྟེང་ཆེས་གདུག་རྩུབ་ཅན་གྱི་ཚུལ་མིན་གྱི་བྱ་སྤྱོད་སྤེལ་བའི་བརྙན་པར་ཞིག་ཉེ་དུས་སྤྱི་ཚོགས་དྲ་ལམ་ཁག་གི་ནང་འདོན་སྤེལ་བྱས་པའི་རྗེས། བུད་མེད་དེ་གཉིས་ལ་དེ་འདྲའི་བརྙས་བཅོས་ཤོད་མཁན་བྱེད་གཏེ་མི་སྣ་དེ་དག་གློ་བུར་དུ་འཛིན་བཟུང་བྱེད་དགོས་པའི་དགོས་འདུན་བཏོན་ཏེ་ཡུལ་མི་སྟོང་ཕྲག་མང་པོས་རེས་གཟའ་སྤེན་པའི་ཉིན་ངོ་རྒོལ་ཤུགས་ཆེ་བྱས་ཡོད་པ་རེད། དེ་ཡང་ངོ་རྒོལ་བྱེད་མཁན་ཕལ་ཆེ་བ་ནི་བུད་མེད་ཤ་སྟག་ཡིན་པ་དང་ཁོང་ཚོས་མ་ནི་པུར་མངའ་སྡེའི་རྒྱལ་ས་ཨིམ་ཕཱལ་ནས་ཀི་ལོ་མི་ཀྲ་དྲུག་ཅུ་རེ་ལྔ་ཙམ་གྱི་རྒྱང་ཐག་ཏུ་ཡོད་པའི་ཆུ་ར་ཅཱན་པུར་གྲོང་ཁྱེར་དུ་འདུ་འཛོམས་བྱས་ཏེ་ངོ་རྒོལ་བྱས་ཡོད་འདུག། སྐབས་དེར་ངོ་རྒོལ་བྱེད་མཁན་མང་ཚོགས་ཆིག་ཁྲི་ལྔ་སྟོང་ཙམ་ཞིག་འདུ་འཛོམས་བྱ་ཡུལ་དུ། ཆོས་ཕྱོགས་དང་བུད་མེད་ཀྱི་སྒྲིག་འཛུགས་ཁག་གི་འགོ་ཁྲིད་ཚོས་གཏམ་བཤད་བྱས་ཡོད་པ་དང། གཏམ་བཤད་བྱེད་མཁན་ཚོས་ས་གནས་དེའི་ནང་འདི་ལོའི་སྤྱི་ཟླ་ལྔ་པའི་ཟླ་སྟོད་ཙམ་ནས་བཟུང་ས་གནས་ཀྱི་ཡུལ་བའི་སྡེ་ཤོག་ཁག་གཙོ་བོ་གཉིས་ཀྱི་དབར་འཁྲུག་འཛིང་དང་འབྲེལ་དྲག་ཟིང་བྱུང་སྟེ། ཡུལ་མི་བརྒྱ་དང་སུམ་ཅུ་ལྷག་རྐྱེན་ལམ་དུ་ཕྱིན་པའི་དོན་རྐྱེན་ནང་མངའ་སྡེའི་ས་གནས་གཞུང་གི་འགོ་ཁྲིད་བྷི་རན་སིང་གིས། ལས་འགན་འཐུས་ཚང་བསྒྲུབས་མེད་པའི་སྐྱོན་བརྗོད་དང་སྦྲགས་ཁོང་གནས་དབྱུང་གཏོང་དགོས་པའི་དགོས་འདུན་བཏོན་ཡོད་པ་རེད། རྒྱ་གར་གྱི་མ་ནི་པུར་མངའ་སྡེའི་ནང་ཡི་ཤུའི་ཁུ་ཀིས་ཆོས་དད་མི་སྣའི་སྡེ་ཤོག་དང་ཡང་ཧིན་དུ་མེ་ཏིས་ཆོས་དད་མི་སྣའི་སྡེ་ཤོག་གཉིས་ཀྱི་དབར་ས་ཁང་ཉོ་སྒྲུབ་བྱེད་ཕྱོགས་དང་དེ་བཞིན་གཞུང་གི་ལས་ཀ་མཉམ་སྤྱོད་བྱེད་ཕྱོགས་ཀྱི་ཐད་མ་འཆམ་པར་ཧ་ལམ་ས་གནས་དེར་ནང་འཁྲུག་ཞིག་འབྱུང་ལ་ཉེ་བའི་གནས་སྟངས་ཆགས་ཡོད་པ་རེད། རྒྱ་གར་གཞུང་གིས་གོང་ཞུས་མཐའ་མཚམས་མངའ་སྡེ་མ་ནི་པུར་དུ་གསར་འགོད་པ་མ་བཏང་བ་དང་དེ་བཞིན་ཁུལ་དེའི་འཕྲིན་གཏོང་བྱ་གཞག་དང་འབྲེལ་བའི་དྲ་ལམ་ཕལ་ཆེ་བ་བེད་སྤྱོད་བྱེད་མི་ཆོག་པའི་དམ་བསྒྲགས་བྱས་པར་མ་ལྟོས་པར། སྤྱི་ཚོགས་དྲ་ལམ་ཁག་གི་ནང། བུད་མེད་ལ་བརྙས་བཅོས་དང་འབྲེལ་བའི་ཆེས་གདུག་རྩུབ་ཅན་གྱི་བྱ་སྤྱོད་སྤེལ་བའི་བརྙན་པར་རྒྱ་གར་རྒྱལ་ཡོངས་ཙམ་མ་ཟད་འཛམ་གླིང་ཡོངས་ལ་ཁྱབ་སྤེལ་དུ་ཕྱིན་ཡོད་པ་རེད། བརྙན་པར་དེའི་ནང་བུད་མེད་དམར་རང་བ་གཉིས་ལ་སྐྱེས་པ་མང་པོ་ཞིག་གིས་མི་རུབ་བརྒྱབ་སྟེ་བུད་མེད་དེ་གཉིས་ཀྱི་མོ་མཚན་ལ་སྦར་ཉུལ་བརྒྱབ་པ་སོགས་ཀྱི་བྱ་སྤྱོད་སྤེལ་བཞིན་ཞིང་ཁའི་ནང་དྲུད་ནས་ཁྲིད་པ་ཞིག་མཐོང་རྒྱུ་ཡོད་པ་རེད། གོང་ཞུས་དམར་རང་བཟོས་ཏེ་བརྙས་བཅོས་ཤོད་སའི་བུད་མེད་གཉིས་པོ་ནི་མ་ནི་པུར་ས་གནས་ཀྱི་ཡི་ཤུ། ཁུ་ཀི་ཚོ་སྤྱི་ཚོགས་ནས་ཡིན་པ་དང། ས་གནས་དེའི་མི་རྒྱུད་སྡེ་ཤོག་གི་འགོ་ཁྲིད་བུད་མེད་ཞིག་གིས་ཨེ་ཕི་གསར་སྤེལ་ལས་ཁང་ལ་ཁ་པར་ཐོག་ནས། བུད་མེད་དམར་རང་བཟོས་ཏེ་བརྙས་བཅོས་ཤོད་མཁན་སྐྱེས་པ་དེ་དག་ནི་ཧིན་རྡུ་མེ་ཏི་སྡེ་ཤོག་གི་སྐྱེས་པ་ཁག་ཡིན་པ་དང། ཁོ་ཚོས་དེའི་སྔོན་དུ་ཡང་ང་ཚོའི་གྲོང་གསེབ་མེར་བསྲེགས་བཏང་བ་རེད་ཅེས་བརྗོད་འདུག་པ་མ་ཟད། ཁོང་གིས་སྐྱེས་པ་དེ་དག་གིས་ང་ཚོར་བཙན་ཤེད་ཀྱི་སྒོ་ནས་གྱོན་གོས་ཆ་ཚང་མར་ཕུད་རུ་བཅུག་པ་དང། གལ་ཏེ་ཁོ་ཚོས་བཀའ་བཏང་བ་ནང་བཞིན་ང་ཚོས་མ་ཉན་པ་ཡིན་ན། ང་ཚོ་གསོད་ཀྱི་ཡིན་ཞེས་བརྗོད་ཀྱི་འདུག་ཅེས་དང་དེ་བཞིན་ཁོང་གིས་མུ་མཐུད་ནས། ང་ཚོ་དམར་ཧྲང་བཟོ་རུ་བཅུག་སྟེ་གོམ་པ་སྤོ་རུ་འཇུག་གི་འདུག་པ་མ་ཟད། ང་ཚོའི་ནུ་མ་དང། མོ་མཚན། ལུས་པོ་གང་སར་ལག་པ་འཆང་སྟེ་ཧ་ཅང་གདུག་རྩུབ་ཅན་གྱི་བྱ་སྤྱོད་སྤེལ་གྱི་འདུག་ཅེས་བརྗོད་འདུག། ད་ལྟའི་ཆར་གོང་ཞུས་བརྙན་པར་ནང་མཐོང་རྒྱུ་ཡོད་པའི་བུད་མེད་གཉིས་པོ་ས་གནས་ཀྱི་སྐྱབས་བཅོལ་སྡོད་སྒར་དུ་བདེ་ཐང་ངང་གནས་ཡོད་པ་རེད། དེའི་བར་ན་མ་ནི་པུར་ས་གནས་གཞུང་གི་ཉེན་རྟོག་པའི་འགན་འཛིན་ར་ཇི་སིང་གིས་རེས་གཟའ་སྤེན་པའི་ཉིན་གོང་ཞུས་བུད་མེད་གཉིས་ལ་བརྙས་བཅོས་ཚད་མེད་ཤོད་མཁན་སྐྱེས་པ་ལྔ་པ་ཞིག་འཛིན་བཟུང་བྱས་ཡོད་པའི་གསལ་བསྒྲགས་སྤེལ་ཡོད་པ་རེད། དུས་ཡུན་ཟླ་བ་གཉིས་ཙམ་ཞིག་གི་རྗེས་གཞི་ནས་ཧ་ཅང་འཇིགས་སྐྲག་དང་གདུག་རྩུབ་ཅན་གྱི་བྱ་སྤྱོད་བུད་མེད་གཉིས་ཀྱི་ཐོག་སྤེལ་བའི་བརྙན་པར་འཛམ་གླིང་གང་སར་ཁྱབ་བརྡལ་དུ་ཕྱིན་པར་བརྟེན་རྒྱ་གར་གྱི་སྲིད་བློན Narendra Modi ཡིས Manipur ནང་མི་རྒྱུད་སྡེ་ཤོག་ཁག་གི་དབར་དྲག་ཟིང་བྱུང་སྟེ་བུད་མེད་ལ་ཆེས་གདུག་རྩུབ་ཅན་གྱི་ཚུལ་མིན་གྱི་བྱ་སྤྱོད་ངན་པ་ལག་བསྟར་བྱེད་མཁན་རྣམས་ལ་བཟོད་བསྲན་ནམ་ཡང་བྱེད་ཐུབ་ཐབས་མེད་ཅེས་གསུངས་ཡོད་པ་རེད།